ཏི་སུ་བ་ཤི་བ་ཆི་ལུས་མེ་དྲོ་ཏི་སེ་བ་ཆི། དྲེ་གི་མེ་དུར་བ་ཆེ་ཆེ། ཏི་དེ་རིགས་ཀྱི་བརྗོད་གཞི་དེ་རྒྱ་རོམ་བྱེད་ཀྱི་ང་རང་ཚོ་ལ་ཡ་ཨ་ནི་ཅིག་དམངས་གཙོ་ཡང་དག་པ་ཅིག་བ། དམངས་གཙོ་ཚད་ལྡན་གྱི་རྣམ་པ་དེ་ནི་ཐོག་ལ་ཡ་གཅིག་ཞུ་ན་བསམ་མཁན་རེད། ཐོག་མར་ང་རང་ཚོ་བོད་ལ་ཡོད་པའི་སྐབས་སུ་ད་ག་འདྲ། དམར་ཤོག་ཟེར་བ་ད་ག་འདྲ། ཅིག་གི་སྐུ་དྲག་གི། ཨ་ནི་གཅིག་གི་ཁ་སོ་རེད། གཞུང་གི་འོག་ལ་ཡང་ད་ག་འདྲ་འདུག་བ། ང་རང་ཚོ་མི་མང་མང་པོ་གཅིག་ཨ་ནི་འབྲེལ་ཡོད་དཀའ་ངལ་འཕྲད་བྱས་བྱས་ག་འདྲ་དམངས་གཙོ་མེད་པའི་རྐྱེན་གྱིས་ཨ་ནི་མི་མང་ལ་ཡང་སྡུག་པོ་མང་པོ་གཅིག་མཐོང་བ་འདི། རྒྱལ་བ་རིན་པོ་ཆེས་མཁྱེན་པའི་ཐོག་ནས་ནི་དུས་རབས་ཉི་ཤུ་རྩ་གཅིག་དང་ནི་འབྲེལ་བ་ཡོད་དེ་བ་དང་མཐུན་པའི་ཐོག་ནས་དགོངས་པ་རྒྱ་ཆེན་པོ་བཞེས་བྱས་བ་ནི་ཁ་སོ་རེད། རྒྱལ་བ་རིན་པོ་ཆེ་ད་ག་འདྲ་བཙན་བྱོལ་ནང་ལ་ཡ་སླེབས་པ་དང་དེ་མ་ཐག་ཏུ་ནི་ཁ་སོ་རེད། དམངས་གཙོ།

བ། དེ་མ་ཚད་པས་ད་དམངས་གཙོའི་གི་ག་ད་ཅིག་གི་ཁ་སོ་རེད། དམངས་གཙོ་ཡག་ཡང་དག་པ་ཅིག་གནང་དང་མ་གནང་ཅིག་གི་ཐོག་ནས་བ་དེ་རིང་ཁ་སང་རྒྱལ་བ་རིན་པོ་ཆེ་ལ་ཡ་མཚན་སྨད་ཞུ་ཡག་གི་དམངས་གཙོ་ཅིག་གནང་ཡོད་པ་དེ་སེམས་ཤར་བ། རྒྱལ་བ་རིན་པོ་ཆེ་ལ་ཡ། གཅིག། བཀའ་དྲིན། བསམ་ཤེས་མེད་པའི་ཐོག་ནས་ལ། རང་ཚོ། ཁྱི་གཅིག་ལ་ཡ། ཁ་ལག་ཞིག་སྤྲད་པ་ཡིན་ན། མི་ཚེ་གཅིག་ཁྱི་དེ་གིས་བརྗེད་ཀྱི་མི་འདུག་ཨ། བརྗེད་མི་བརྗེད་རྟག་པར་སྤྲད་དགོས་ཡ་གང་ཡང་མི་འདུག་ཨ། ཐེངས་མ་གཅིག་ཁྱི་གཅིག་ལ་ཡ། ཁ་ལག་ཞིག་སྤྲད་ད། ཁོ་མི་ཚེ་གཅིག་ཁྱེད་རང་ལ་ཡ། སྲུང་སྐྱོབ་བྱེད་ཀྱི་འདུག་ཨ། ངའི་བུ་ཆགས་ལ་ཡང་ད་ལྟ་ཉེ་ཆར་ཉལ་ཏེ lockdown སྐབས་སུ་ཁྱི་གཅིག་གླེ་དེར་ཉིན་བྱེད་རེད་བ། བདག་པོ་མེད་པ་བྱས་རེད་བ། ད་ངས་ཁོ་རང་ལ་ཡང་ཁ་ལག་ཞིག་སྤྲད་ཀྱི་ཡོད་སོང་ཙང། ད། དགོང་དག། ད། མཚན་གང་སྲུང་སྐྱོབ་བྱས་བྱས་རེད་བ། སོ་སོ་རང་ཉིད་གཉིད་སྐྱིད་པོ་ཡོད་པ་ཅིག་གཉིད་སྐྱིད་པོ་ཁུག་པའི་ཡོད་པ་དེ། ཁྱི་དེ་ལ་ཡང་ཁྱི་དེ་གིས་དྲིན་བྱེད་ཀྱི་འདུག་བ། དྲིན་ལན་བྱེད་ཀྱི་འདུག་བྱས་ཙང་ཁྱི་ཅིག་གིས་དེ་འདྲའི་བསམ་སྟངས་ཤེས་ཀྱི་ཡོད་པ་ཡིན་ན། ང་ཚོ་མི་ཅིག་ཤེས་རབ་ཀྱི་རྣམ་དཔྱོད་ཡོད་སྡོད་པ་ཅིག་གིས་ལོ་དེ་འདྲའི་ཅིག་གིས་ལོ་དྲུག་ཅུ་ཨ་ནི་སྐུ་ངལ་འཛེམས་མེད་ཅིག་གི་ཐོག་ནས་ཨ་ནི་ང་རང་ཚོ་བོད་པ་སྤུན་པ་ཆ་བཞག་བྱས་ནས་འཛམ་གླིང་འདི་ནང་ལ་ཡ་ཡར་འགྲོ་མར་འགྲོ་བྱས་ཡོད་སྡོད་པ་དེ་ཨ་ནི་རྒྱལ་བ་རིན་པོ་ཆེའི་བཀའ་དྲིན་ཉག་ཅིག་ལ་ཡ་བརྟེན་ནས་བྱུང་སྡོད་པ་ཅིག་དང་དག་སྣང་ཞེན་གྱི་དམངས་གཙོ་ཚད་ལྡན་ཅིག་གནང་བསྡད་པ་དེའི་ཐོག་ནས་ང་རང་ཚོ་བོད་པ་ད་ག་འདྲ། གཏམ་བརྗོད་ཀྱི་རང་དབང་སྨྲ་བརྗོད་ག་ས་སྨྲ་བརྗོད་རང་དབང་གཏམ་བརྗོད་རང་དབང་ཟེར་ཡ་དེ་ད་ག་ཚང་མ་ཅིག་ལོངས་སྤྱོད་ཡོད་པ་ཅིག་བ། སུ་གཅིག་ལ་ཡ་ཞེད་མ་དགོས་པའི་ཐོག་ནས་བ། ནི་དམངས་གཙོ་བེད་སྤྱོད་བྱས་བྱས་བསྡད་པའི་ལོ་དྲུག་ཅུ་ནང་ལ་བེད་སྤྱོད་བྱས་འགྲོ་བ་རང། ད་དེ་ནས་དེ་ཤེས་པའི་ཐོག་ནས་བ། སོ་སོའི་གི། ངོས་ནས་བྱས་རྒྱལ་བ་རིན་པོ་ཆེ་ལ་ཡ། བཀའ་དྲིན་དྲིན་ལན་ཟེར་ཡག་དེ། བཀའ་དྲིན་རྗེས་དྲན་ཟེར་ཡག་དེ། བྱེད་མ་ཐུབ་པ་ཡིན་ན་ཡང། སོ་སོ་རང་ཉིད། མི་བཟང་པོ་གཅིག་བྱེད་ཐུབ་པ་ཡིན་ན། ཨ་ནི། རྒྱལ་བ་རིན་པོ་ཆེའི་དགོངས་གཞི། ཏན་ཏན། གྲུབ་པའི་ཡོད་པ་གཅིག། ཡོང་གི་རེད་བསམ་དྲན་གི་འདུག་བ། དེ་མ་གཏོགས་གཅིག་གིས་ཨ་ནི་གཞན་ལ་ཡང་འཚེ་བ་བྱེད་ཡག་དང་བ། གནོད་སྐྱེལ་ཡག་དང་གནོད་པ་བྱེད་ཡག་དང་བ། དེ་འདྲའི་རིགས་དེ་ད་རྒྱལ་བ་རིན་པོ་ཆེའི་དགོངས་པ་དཀྲུག་ཡག་གི་ལས་ཀ་ཅིག་རེད་མ་གཏོགས་སོ་སོ་རང་ཉིད་ལ་ཡང་ཕན་ཐོགས་ཡག་མེད་པ་ཅིག་རེད་བ། འདི་རྣམ་པ་ཚོས་ཤེས་པའི་ཐོག་ནས་བ། ད་གཅིག་གིས་ཁ་སོ་བས་རྒྱལ་བ་རིན་པོ་ཆེའི་དགོངས་པ་མ་དཀྲུག་པ་བྱེད

ཨ་ནི། རྒྱལ་བ་རིན་པོ་ཆེའི་བཀའ་དྲིན་རྗེས་དྲན། གསུང་རེ། སོ་སོའི་གི་སེམས་ནས་བྱེད་དགོས་ཡ་གལ་ཆེན་པོ་རེད་འདུག། བཀའ་དྲིན་རྗེས་དྲན་ཡིན་ཟེར་བྱས་བྱས་སོ་སོ། སྐྱིད་པོ་བཏང party བཏང། ཟ་འཐུང་བྱས་བསྡད་པ་ཡིན་དེ་བཀའ་དྲིན་རྗེས་དྲན་མ་རེད་བ། བཀའ་དྲིན་རྗེས་དྲན་ཞུ་ཡག་ཡིན་པ་ཡིན་ན། རྣམ་པ་ཚང་མ་ལོ་མི་བཟང་པོ་ཞིག་གནང་རོགས་གནང་མི་བཟང་པོ་ཞིག་བྱེད་རོགས་གནང་བ། གནས་གཅིག་གཞན་ལ་ཡ་ཕན་མ་ཐོགས་པ་ཡིན་ན་ཡང། གཞན་ལ་ཡ་འཚེ་བ་མ་བྱེད་ཡ། ལ། ད་འདི་ང་རང་ཚོ་གི་ཅིག། ནང་ཆོས་ཀྱི། རྩ་བ། ཟེར་ཡ་དེ་ད་ག་འདྲ་ཅིག་གི། སྤྱོད་པ་འཚེ་བ་མེད་པ་དང། ལྟ་བ་རྟེན་འབྱུང་གི། ཡང། ཐུག་ས་དེ་རང་གི་ཡང་ཐུག་ཡོང་གི་འདུག། བདེན་པ་གཉིས་ནི་བདེན་པ་བཞི་བྱས་བྱས། གང་དག། འདུ་བྱས་བྱས། ང་རང་ཚོ་ཆེད་ཁ་གསོ་བའི་ནང་ཆོས་སློབ་སྦྱོང་བྱེད་པ་ནང་བཞིན་རེད་བ། ཨང་སོ་སོའི་གི་ཅིག་གཞན་ལ་ཡ་འཚེ་བ་མ་བྱེད་པ་ཡིན་ན་ད་དེ་རྒྱལ་བ་རིན་པོ་ཆེའི་དགོངས་པ་ཡག་ཤོས་དེ་རེད་བསམ་དྲན་གི་འདུག་རེད་བ། རྒྱལ་བ་རིན་པོ་ཆེ་ལ་ཡ་རྔན་པ་ཡག་ཤོས་དེ་ཨང་སོ་སོ་མི་བཟང་པོ་བྱེད་ཡ་དེ་གལ་ཆེན་པོ་ཞེ་དྲག་རེད་བ།

རྒྱལ་བ་རིན་པོ་ཆེའི་དགོངས་པ་འགྲོ་ཡ་མེད་པ། སོ་སོའི་གིས་མཐོང་དེ་མེད་པ། ལ། ད་ག་འདྲ་ག་གི་བལྟ་ས་མེད་པ་ཅིག་ཚེ་འདི་ལ་ཡ། སོ་སོ་ལ་ཡ། ཅིག་གི། འཚོ་བ་དཔལ་འབྱོར་གྱི་ཐོག་ནས། སོ་སོ་ལ་ཡ། དཀའ་ངལ་འཕྲད་ཀྱི་ཡོད་མ་རེད་དེ། ནང་སེམས་ཀྱི། བདེ་སྐྱིད་དེ། ག་འདྲ་སོ་སོ་མེད་པ་ཟེར་བ་སོགས་ཆགས་ཡོད། ནང་སེམས་ལ་ཡ་བདེ་སྐྱིད་དགོས་ཀྱི་ཡོད་པ་ཡིན་ན། གཞན་ལ་ཡ་འཚེ་བ་མ་བྱེད་ཡ་དང། རང།

གཞན་ལ་ཡ་ཕན་ཅི་ཐོགས། བྱས་པ་ཡིན་ན་སོ་སོ་རང་ཉིད་ལ་ཡ་བདེ་སྐྱིད་ཕུན་སུམ་ཚོགས་པ་ཡོང་གི་འདུག་བ། བྱས་ཙང་འདི་ཤེས་པའི་ཐོག་ནས་ད་ང་རང་ཚོས་རྒྱལ་བ་རིན་པོ་ཆེ་དེ་དམངས་གཙོ་ཡང་དག་པ་གནང་བསྡད་པ་འདི་ཤེས་པའི་ཐོག་ནས་བ། ཨ་ནི་ཅིག་སོ་སོ་མི་བཟང་པོ་ཅིག་བྱེད་ཀྱི་ཡིན་བསམ་པའི་སོ་སོ་སེམས་ནང་ལ་ཡ་བཞག་བྱས་བྱས་པ་ངས་རྒྱལ་བ་རིན་པོ་ཆེའི་བཀའ་དྲིན་འཇལ་ཐུབ་མ་རེད་དེ་ང་མི་བཟང་པོ་ཅིག་ངས་གཏན་གཏན་བྱེད་ཐུབ་རེད

དམ་བཅའ་བཞག་པ་ནང་བཞིན་ལ་སོ་སོའི་གི་ཅིག་ད་དམིགས་ཡུལ་སྨོན་ལམ་བརྒྱབ་པ་ནང་བཞིན་གི་ཨ་ནི་ག་འདྲ་རྒྱལ་བ་རིན་པོ་ཆེའི་བཀའ་དྲིན་རྗེས་དྲན་ཐོག་དེ་ཉིན་མོ་དེ་ག་འདྲ་ལྷག་དཀར་ཉིན་མོ་རིགས་སུ་མ་ཆད་པ་ལ་ཨ་ནི་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་ཐོག་ལ་ཡ་མུ་མཐུད་ཞུ་གི་ཡིན་ལ་ཨ་ནི་རྣམ་པ་ཚོ་གསན་སེམས་མ་གཡེང་བ་ཅིག་གནང་རོགས་གནང་ཞུ་ཡག་ཅིག་དང་ཨ་ནི་རྣམ་པ་ཚང་མ་ལོ་མི་བཟང་པོ་ཅིག་དང་ཚང་མ་ལོ་བོད་མི་ཡོངས་རྫོགས་ཚང་མ་ལོ་བྱམས་པོ་གནང་རོགས་གནང་ཟེར་བྱས་ཨ་ནི་ངས་རེ་བ་ཞུ་གི་ཡོད་ལ། དེ་ཅིག་རེད། ཨ་ནི་དེ་ནས་རྣམ་པ་ཚང་མ་ལོ་ད་ག་འདྲ་ཅིག་གཞུང་གི་ཐོག་ནས་ད་ན་ཚ་དེ་ཡས་མེད་པ་གསུངས་ཙང་ཨ་ནི་ཁ་རས་ངེས་པར་དུ་མཆོད་རོགས་གནང་ལ། ད་རྣམ་པ་ཚོ་གི་དཔེ་བཞག་ས་ང་ལ་ཡ་བཞག་ནས་འགྲིག་གི་ཡོད་རེད་ག་ཡིན་ཟེར་ན་ངས་བརྙན་འཕྲིན་འགོ་བཙུགས་པ་ནས་བཟུང་ད་ལྟ་བར་དུ་ཁ་རས་ནང་ལ་ཡ་བསྡད་ཀྱི་ཡོད་ན་ཡང་གྱོན་གྱི་ཡོད་སོ་སོ་རེད་བ། ཅིག་ང་ཞེས་ནི། མ་གྱོན་དེ་ཁ་སོགས་རེད་ཁ་རས་གྱོན་པ་གང་ཡང་མ་རེད་བ། ཡིན་ནས་སུ་སུ་ཁ་རེ་མ་ཁྱོད་བ་ཡིན་ན་སུ་སུ་ལ་ན་ཚ་ཡོད་འདོད་པ་དེ་གཞན་ལ་ཡང་འགོས་ཀྱི་རེད་བསམ་པའི་ཐོག་ནས་དེ། ཅིག་སོ་སོའི་སེམས་ནང་ལ་ཡང། ཅིག་ཁ་སོགས་རེད་དེ་སྐད་དེ་སེམས་ཁྲལ་སླད་བྱས་བྱས་བ། ང་ཁ་རས་མ་གྱོན་པ་ཡིན་ན་ངའི་ན་ཚ་གང་དང་གང་ཡོད་པ་ནི་གཞན་ལ་ཡང་འགོས་ཀྱི་རེད་བསམ་བྱས་བྱས་དེ་སོ་སོ་ཤེས་པའི་ཐོག་ནས་ད་ཁ་རས་འདུག་བྱས་བྱས་རེད་བ། ཨ་ནི་རྣམ་པ་ཚང་མ་ལོག་ཅི་གསུང་གི་ཐོག་ནས་ནང་ལ་ཡར་བཞུགས་ཡོད་སོང་ཙང་ཨ་ནི་ཚང་མ་ལོག་ཐུགས་ཅག་གནང་རོགས་གནང་ཞལ་ལག་ཡག་པོ་མཆོད་རོགས་གནང། ཐུགས་མཉེས་པོ་བྱས་བཞུགས་རོགས་གནང་ཨ་ངའི་ངོས་ནས་ཨ་ནི་ཚང་མ་ལོག་ནད་མེད་ཚེ་རིང་ཡོང་བའི་ཨ་ནི་བཀྲ་ཤིས་སྨོན་ལམ་དང་བཅས་ཨ་ནི་ཚང་མར་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།